འཁྲུག་འཛིང་མཚམས་འཇོག་བྱ་རྒྱུར་ཧ་མ་སི་ཀྱི་དགོད་བྲོའི་དགོས་འདུན་ཞིག་ལ་འགྱུར་བ་བཏང་མེད་པ་ཨི་སི་རལ་གྱི་སྲིད་བློན Benjamin Netanyahu འགྲེལ་བརྗོད་གནང་སྟེ་ཁའེ་རོ་ནང་མེ་འཕེན་མཚམས་འཇོག་གི་གྲོས་མཐུན་ནས་ཨི་སི་རལ་ཕྱིར་འཐེན་བྱས་པའི་སྐབས་རེས་གཟའ་ལྷག་པའི་ཉིན་གྷ་ཛའི་ལྷོ་ཕྱོགས་གྲོང་ཁྱེར Rafah ནང་ཧ་མ་སི་དྲག་སྤྱོད་པ་ཚོར་གཏོར་རྒོལ་གཏོང་རྒྱུ Benjamin Netanyahu བསྐྱར་དུ་ཁས་ལེན་དམ་བཅའ་གནང་འདུག། ཨི་སི་རལ་གྱི་འགོ་ཁྲིད་ཡིས་གྲོང་ཁྱེར་ར་ཧྥ་ཐོག་གཏོར་རྒོལ་གཏོང་རྒྱུར་ཁོང་གིས་རང་གི་དཔུང་དམག་ཚོར་བཀའ་རྒྱ་ག་དུས་བཏང་སྲིད་པ་བརྡ་སྟོན་གནང་མེད་པ་དང་དང་ཐོག་ཨི་ཇིབ་ཀྱི་རྒྱལ་མཚམས་ཉེ་འགྲམ་སུ་འཚང་ཁ་ཤིག་ཤིག་ངང་བསྡད་ནས་ཡོད་པའི་ཞི་བའི་མི་མང་སྟོང་ཕྲག་མང་པོ་ཡོད་པ་དེ་ཚོ་ས་ཁུལ་ནང་ཉེན་ཡོལ་བྱེད་དུ་འཇུག་རྒྱུ་ཡིན་པ་སྲིད་བློན་ནེ་ཐན་ཡ་ཧུས་གསུངས་འདུག་པ་དང་དེ་ལྟར་ཡིན་ནའི་ཁོ་ཚོ་ག་པར་འགྲོ་མིན་ཁོང་གིས་བརྡ་སྟོན་གནང་མེད་པ་རེད་འདུག། གྲོང་ཁྱེར་ར་ཧྥ་ཐོག་གཏོར་རྒོལ་གཏོང་རྒྱུ་མིན་པ་ནེ་ཐན་ཡ་ཧུའི་ཐོག་འཛམ་གླིང་གི་འགོ་ཁྲིད་ཚོས་གནོན་ཤུགས་ཇེ་ཆེར་སྤྲོད་བཞིན་ཡོད་པ་དང་འོན་ཀྱང་ཁོང་གིས་སྤྱི་ཚོགས་བརྒྱུད་ལམ Telegram ཐོག་ཡོད་པའི་རང་གི་བརྡ་ལན་མཉེན་ཆས་ནང་རྒྱལ་ཁ་ཆ་ཚང་མ་ཐོབ་ཀྱི་བར་ང་ཚོ་འཁྲུག་འཛིང་བྱ་རྒྱུ་ཡིན་པ་དང་དེའི་ནང་དམག་སའི་ས་ཁུལ་ནས་ཞི་བའི་མི་མང་ཐོན་བཅུག་པའི་རྗེས་ར་ཧྥ་ཐོག་ལ་ཡང་ཤུགས་དྲག་ཆེ་བའི་བྱ་སྤྱོད་ལག་བསྟར་ཡང་ཚུད་ཡོད་པ་ཨི་སི་རལ་གྱི་སྲིད་བློན Benjamin Netanyahu གསུངས་འདུག་དེའི་གོང་ནེ་ཐན་ཡ་ཧུའི་ལས་ཁུངས་ཀྱིས་འགྲེལ་བརྗོད་གནང་ཡ་ལ། ཟླ་བ་བཞི་འགྲོ་བའི་དམག་འཁྲུག་མཚམས་འཇོག་བྱ་རྒྱུ་དང་དྲག་སྤྱོད་པ་ཚོས་གྷ་ཛ་ནང་གཏའ་མར་བཙན་ཉར་བྱས་ཡོད་པར་ཡིད་ཆེས་བྱེད་པའི་མི་བརྒྱ་ལྷག་ཡོད་པ་དེ་ཚོ་རང་དབང་གློད་གྲོལ་གཏོང་རྒྱུར་ཁའེ་རོ་ནང་གི་གྲོས་མོལ་སྐབས་ཧ་མཱས་ཀྱིས་གནས་ཚུལ་གསར་བ་གང་ཡང་གསལ་སྟོན་བྱས་མེད་པ་རེད་འདུག་ཨི་སི་རལ་གྱིས་གྷ་ཛ་ནས་རང་གི་དཔུང་དམག་ཚང་མ་ཕྱིར་འཐེན་བྱ་རྒྱུ་དང Mediterranean མཚོའི་ཉེ་འདབས་ཀྱི་ས་ཁུལ་དེར་དྲག་སྤྱོད་པ་ཚོས་མུ་མཐུད་དབང་སྒྱུར་བྱེད་བཅུག་དགོས་པ་ཧ་མཱས་ཀྱིས་དགོས་འདུན་འདོན་གྱི་ཡོད་པ་དང་ནེ་ཐན་ཡཱ་ཧུས་ཇིའུའི་རྒྱལ་ཁབ་ཆེད་རྒྱལ་ཁ་ཆ་ཚང་ཐོབ་རྒྱུའི་གཞེན་སྐུལ་གནང་འདུག། ཧ་མཱ་སི་ཀྱི་ལངས་ཕྱོགས་ལ་འགྱུར་བ་དེ་ཡིས་གྲོས་མོལ་ནང་མདུན་སྐྱོད་འགྲོ་སྲིད་པ་ཞིག་བཟོ་རྒྱུ་ཡིན་པ་ཨི་སི་རལ་གྱི་སྲིད་བློན་བེན་ཇམ་མིན་ནེ་ཐན་ཡེ་ཧུའི་ལས་ཁུངས་ཀྱིས་འགྲེལ་བརྗོད་གནང་འདུག་ཧ་མཱ་སི་ཀྱིས་བཙན་ཉར་བྱས་ཡོད་པ་ཨི་སི་རལ་གྱི་མི་ཚོའི་སྤུན་ཉེ་རྣམས་ཀྱིས་ཁའེ་རོའི་གྲོས་མོལ་གྱི་ཚོགས་ཐུན་རྗེས་མའི་ནང་ཨི་སི་རལ་གྱིས་གྲོས་མོལ་གནང་མི་གཏོང་རྒྱུ་མིན་པ་དེ་ནི་གླེང་རྙོག་གི་ཐག་གཅོད་ཞིག་ཡིན་པ་འགྲེལ་བརྗོད་གནང་འདུག་པ་དང་ཆབས་ཅིག་བྱ་འགུལ་དེ་ནི་ཧ་མཱས་ཀྱི་ཕུག་ལམ་ནང་ཡོད་པའི་ལྷག་འཕྲོས་གཏའ་མར་བཙན་ཉར་བྱས་པ་ཚོར་སྲོག་ཐོག་ཉེས་ཆད་ཞིག་ཡིན་པ་ཚོ་ཁག་དེ་ཡིས་བརྗོད་པ་དེ་ནི་དམག་འཁྲུག་སྐོར་དབྱི་སི་རལ་ནང་བསམ་ཚུལ་མི་མཐུན་པ་ཇེ་ཆེར་འགྲོ་གི་ཡོད་པའི་མཚོན་རྟགས་ཤིག་ཡིན་པ་རེད། གྲོང་ཁྱེར་ར་ཧྥའི་གབ་ཡིབ་ས་ཁུལ་ནང་ཡོད་པའི་ཁ་ཆེའི་དྲག་སྤྱོད་པའི་དཔུང་སྡེ་བཞི་ཡོད་པ་དེར་ཁོ་ཚོས་གཏོར་རྒོལ་གཏོང་འདོད་ཡོད་པ་དབྱི་སི་རལ་གྱི་དཔུང་དམག་ཚོས་བརྗོད་ཀྱི་ཡོད་པ་རེད་འདུག། རཱ་ཧྥ་ཐོག་དྲག་རྒོལ་དེ་ནི་ཤེས་རྟོགས་མི་ཐུབ་པའི་ཇུས་ཉེས་ཤིག་ཆགས་རྒྱུ་དང་དེ་ཡིས་བསམ་ཡུལ་ལས་འདས་པའི་འགྲོ་བ་མིར་རྐྱེན་ངན་གོད་ཆག་དེ་བས་ཁྱབ་ཆེ་རུ་འགྲོ་རྒྱུ་ཡིན་པ་གྷ་ཛ་དང་ནུབ་ས་ཁུལ་ནང་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་སྐུ་ཚབ་རི་ཅཱར་པེ་པར་ཁོན་ཡིས་གསུངས་འདུག་དེ་བཞིན་རཱ་ཧྥ་ནང་གཏོར་རྒོལ་སྐོར་ཨ་མི་རི་ཀའི་སྲིད་འཛིན་ཇོ་སྦ་དན་གྱིས་ཤུགས་དྲག་ཆེན་པོས་སྐྱོན་བརྗོད་གནང་བའི་ཉིན་གཅིག་གི་རྗེས་ཧྥ་རན་སི་ཀྱི་སྲིད་འཛིན་ཨེ་མཱ་ནུ་ཨེལ་མཱ་ཀྲོན་གྱིས་རེས་གཟའ་ལྷག་པའི་ཉིན་སྲིད་བློན་ནེ་ཐན་ཡ་ཧུ་ལ་ཞལ་པར་ཐོག་བཀའ་མོལ་གནང་བའི་སྐབས་དེ་མཚུངས་ཀྱི་བློ་འཚབ་གསལ་བརྗོད་གནང་འདུག། འཇར་མ་ནི་ཕྱི་སྲིད་བློན་ཆེན་ཨ་ན་ལེ་ན་བེར་བོག་གིས་སྔོན་དུ་སྲིད་བློན་ནེ་ཐན་ཡེ་ཧུ་དང་བཀའ་མོལ་གནང་བའི་སྐབས་ར་ཧྥ་ནང་ཡོད་པའི་མི་རྣམས་ག་པར་འགྲོ་ས་མེད་པ་དང་རླུང་ཁམས་ནང་འདུག་སེ་ཡལ་ཐུབ་ཀྱི་མིན་པ་གསུངས་འདུག་གྷ་ཛ་ནང་གི་འཕྲོད་བསྟེན་བློན་ཆེན་ལས་ཁུངས་ལྟར་ན་སྔ་ལོའི་སྤྱི་ཟླ་བཅུ་པའི་ཚེས་བདུན་ཉིན་གྷ་ཛ་ནང་དབྱི་སི་རལ་གྱིས་གཏོར་རྒོལ་བཏང་བ་ནས་བཟུང་འདས་པའི་ཉིན་མི་བརྒྱ་དང་སུམ་ཅུ་ཐེ་བའི་མ་མཐར་པ་ལེ་སི་ཊན་གྱི་མི་ཉིས་ཁྲི་བརྒྱད་སྟོང་ལྔ་བརྒྱ་བདུན་ཅུ་དོན་དྲུག་རྐྱེན་ལམ་དུ་བཏང་ཡོད་པ་དང་དེ་བཞིན་མི་དྲུག་ཁྲི་བརྒྱད་སྟོང་ཉིས་བརྒྱ་དགུ་བཅུ་གོ་གཅིག་ལ་རྨས་སྐྱོན་བཟོས་ཡོད་པ་རེད་འདུག། ཧ་མཱ་སི་ཀྱིས་ཨི་སི་རལ་དུ་གློ་བུར་གྱི་གཏོར་རྒོལ་བཏང་སྟེ་མི་ཆིག་སྟོང་ཉིས་བརྒྱ་སྲོག་སྐྱོན་བཏང་བ་དང་མི་ཉིས་བརྒྱ་བཞི་བཅུ་ཙམ་གཏའ་མར་བཙན་ཁྲིད་བྱས་པའི་སྐབས་དམག་འཁྲུག་དེ་འགོ་འཛུགས་བྱས་ཡོད་པ་དང་དེ་རྗེས་བདུན་ཕྲག་གཅིག་ཙམ་རིང་གི་མེ་འཕེན་མཚམས་འཇོག་གི་དུས་རིང་དེར་གོང་ཞུས་ནང་ནས་མི་བརྒྱ་རང་དབང་གློད་བཀྲོལ་བཏང་ཡོད་པ་རེད། རྒྱལ་སྤྱིའི་འགོ་ཁྲིད་རྣམས་ཀྱིས་དམག་འཁྲུག་ནས་ཉེན་གཡོལ་བྱ་རྒྱུའི་ཐབས་ཤེས་སྤྱད་པའི་པ་ལེ་སྟེན་བ་མང་པོ་ཡོད་པའི་ཁཱན་ཡུ་ནུས་ཀྱི་ལྷོ་ཕྱོགས་རྒྱང་ཐག་ཀི་ལོ་མི་ཊར་དགུ་ཙམ་གྱི་སར་ཡོད་པའི་གྲོང་ཁྱེར་རཱ་ཧྥཱ་ཐོག་ས་ཐོག་ནས་གཏོར་རྒོལ་གཏོང་རྒྱུ་མཚམས་འཇོག་བྱེད་དགོས་པ་ཨི་སི་རལ་ལ་ནན་སྐུལ་གནང་ཡོད་པ་དང་པ་ལེ་སི་ཐན་བ་ས་ཡ་གཅིག་དང་འབུམ་ལྔ་ཙམ་གང་ཞིག་ཏུ་བྲོས་བྱོལ་འགྲོ་ས་མེད་པའི་ཨི་ཇིབ་ཀྱི་རྒྱལ་མཚམས་དེར་འཚང་ཁ་ཤིག་ཤིག་ངང་བསྡད་ནས་ཡོད་པ། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་བདེ་རྩའི་སྤྱི་ཁྱབ་ཝོལ་ཀར་ཊུརཀ་གིས་ཉེན་བརྡ་བཏང་འདུག་གོང་ཞུས་ཀྱི་གནས་ཚུལ་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ནམ་མཁའ་བསྟན་འཛིན་ཡིན།